ཐེག་པ་ཆེན་པོའི་ལམ་གྱིས་བསྡུས་པའི་བྱམས་པ་དང་སྙིང་རྗེ་དེ་ནུ་འམ། དེ་ནུ་ག། འོ་ན་ཧྲུལ་དེ་ལ་དེ་སྐད་དེ་ག་འདྲས་ས། བྲལ་བར་གྱུར་ཅིག། མ་བྲལ་ན། དེ་ནི། བྲལ་བ་དེ། བདག་གིས་བྱའོ། མ་བྲལ་ན་བྲལ་བར་མ་བྲལ་ན་བྲལ་བར་གྱུར་ཅིག། མ་བྲལ་ན་བྲལ་བར་གྱུར་ཅིག། བྲལ་བ་དེ་བདག་གིས་བྱའོ་སྙམ་པའི་སྙིང་རྗེ་བསྒོམ་པར་བྱའོ། ས་པ། ཨོ་ད་དེ་ད་དེ་མི་རུ་མི་རུ་རྒྱབ་ནས་ཤོག་དེ་ད་དེ་རུ་ཆེ་བ་མ་བྲལ་ན་ཨ། མི་དེ་ཆགས་པ། མ་བྲལ་ན།

བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བའི་ཡང་དག་པར་རྫོགས་པའི་སངས་རྒྱས་ལ་དགོད་འདོད་པ་ཡིན་ནོ། མདོར་ན། ཞི་གནས་ལ་བརྟེན་ནས་གནས་ལུགས་ཀྱི་དོན་བསྒོམ་པར་བྱ་སྟེ་དེ་ཡང་ངའོ་སྙམ་པའི་ང་ནི་ཕུང་པོ་ལ་བཏགས་པ་ཙམ་དུ་བཞག་པར་ཟད་ཀྱི་རང་བཞིན་གྱིས་གྲུབ་པ་དང་རང་གི་མཚན་ཉིད་ཀྱིས་གྲུབ་པ་དང་རང་དབང་བའི་སྡོད་ལུགས་སུ་གྲུབ་པ་ཅུང་ཟད་ཀྱང་མེད་པས། གང་ཟག་གི་ཅུང་ཟད་ཀྱང་མེད་པས། གང་ཟག་གི་ཡོད་པ་ནི་མིང་གི་མཚན་ཉིད་ཀྱིས་བཞག་པ་ཙམ་དང་གང་ཟག་གི་ཡོད་པ་ནི་མིང་གི་ཐ་སྙད་ཀྱིས་བཞག་པ་ཙམ་དང། བཏགས་ནས་ཡོད་པ་དང། ལྟོས་ནས། ལྟོས་པའི་ཚུལ་གྱིས་ཡོད་པ་ཁོ་ནར་ཟད་པས་རང་བཞིན་མེད་དོ་སྙམ་དུ་ཡིད་ལ་བྱའོ། དེ་བཞིན་དུ་གང་ཟག་དེ་ནང་བཞིན་དེ་བཞིན་དུ་ཕུང་པོ་ལ་སོགས་པའི་ཆོས་ཐམས་ཅད་ལ་སྦྱར་ནས་བསྒོམ་པར་བྱའོ། བསྒོམ་པར་བྱའོ། བསྒོམ་པར་བྱའོ། འདིར་སྨྲས་པ། ཇི་སྲིད། ཇི་སྲིད། རྗེ་བཙུན་དམ་པ་མ་རྙེད་པ། དེ་སྲིད། སྲིད་པའི་རྩ་བ་གཅོད་བྱེད་ལམ། རྟེན་འབྱུང་མཐའ་དང་བྲལ་བའི་དབུ་མ་ནི། ཕྱོགས་ཙམ་ཞིག་ཀྱང་རྟོགས་པར་ཕྱོགས་ཙམ་ཞིག་ཀྱང

དེ་སྲིད་སྲིད་པའི་རྩ་བ་གཅོད་བྱེད་ལམ། རྟེན་འབྲེལ་མཐའ་དང་བྲལ་བའི་དབུ་མ་ནི། ཕྱོགས་ཙམ་ཞིག་ཡང་རྟོགས་པར་མ་གྱུར་ཏེ། ས་རྒྱལ་ཚབ་རྗེ་དེ་དེ་དུས་རྩ་ནས་ལུང་བསྟན་ཏེ་བོད་ལྗོངས་ལ་མཁས་པ་ཕྱིན་ཏེ། ཨ། གང་ཟག། གང་ཟག། ཨ། ཨ། ཨ། གང་ཟག། ཨོ། འདུག། དེ་དུས་རྩ་ནས་མཁས་པ་དེ་འདྲ་འབྱོར་བ་ས་སྐྱའི་མཁས་པའི་རྒྱུ་རུ་སྐད་གྲགས་ཆེ་ཤོས།

གནས་ནི་འུ་རེ་དུ་ཧ་གོ་རེ་བྱའོ། ཇི་སྲིད་རྗེ་བཙུན་དམ་པ་མ་རྙེད་པ་དེ་སྲིད་སྲིད་པའི་རྩ་བ་གཅོད་བྱེད་ལམ། རྟེན་འབྱུང་མཐའ་དང་བྲལ་བའི་དབུ་མ་ནི་ཕྱོགས་ཙམ་ཞིག་ཀྱང་རྟོགས་པར་མ་གྱུར་ཏེ། སོ་རྒྱལ་ཚབ་རྗེ་མཁས་པ་དེ་འདྲ་ཡོད་ནས་ཡང། ཟབ་མོ་མཐའ་བྲལ་གྱི་དབུ་མའི་དོན་དེ་རྗེ་བླ་མ་མ་རྙེད་བར་དུ་དེ་ནི་ཕྱོགས་ཙམ་རྟོགས་མ་མྱོང་གསུངས། ཕྱོགས་ཙམ་ཞིག་ཀྱང་རྟོགས་པར་མ་གྱུར་ཏེ། བདག་ལ་ལེགས་པར་བཤད་པ་ཇི་སྙེད་ཅིག་ཡོད་པ་དེ་ཀུན་བླ་མའི་དྲིན་ཡིན་པས་དགེ་བ་དེ་ཡིས་བདག་གི་མ་རྣམས་ཀུན། ཐེག་མཆོག་བཤེས་དང་ཕྲད་པའི་རྒྱུར་གྱུར་ཅིག། མཐའ་བྲལ་དབུ་མའི་དེ་ཉིད་མ་རྟོགས་པ། འཕགས་མཆོག་གོ་འཕང་རེག་པར་མི་ནུས་པས། སྟོང་པ་རྟེན་འབྲེལ་དོན་དུ་ཐག་བཅད་ནས་ཚུལ་བཞིན་འབད་པས་སྒྲུབ་ལ་བརྩོན་པར་བྱ། ཧོ། མཐའ་བྲལ་དབུ་མའི་དེ་ཉིད་མ་རྟོགས་པ། འཕགས་མཆོག་གོ་འཕང་རེག་པར་མི་ནུས་པས་འཕགས་པ་ཐེག་ཆེན་འཕགས་པ་ཞོག་ཐེག་དམན་འཕགས་པ་འཕགས་པ་ག་གི་ཡང་ཐོབ་ཡ་མེད་པས་མ་རྟོགས་པར། སྟོང་པ་རྟེན་འབྲེལ་དོན་དུ་མཐའ་བཅད་ནས། ཚུལ་བཞིན་འབད་པས་སྒྲུབ་ལ་བརྩོན་པར་བྱ། བསྐལ་པ་བྱེ་བ་བརྒྱར་ཡང་རྙེད་དཀའ་བ། ཀླུ་སྒྲུབ་ལུགས་བཟང་བདེན་གཉིས་སྨྲ་བ་དག། མགོན་པོ་ཀླུ་སྒྲུབ་ཀྱི་ལུགས་བཟང་བདེན་གཉིས་སྨྲ་བ་དག། ཞིང་འདིར་རིང་པོར་མི་ཐོགས་ནུབ་འགྱུར་བས། རྣམ་དཔྱོད་ལྡན་རྣམས་མྱུར་དུ་བརྩོན་པ་སྐྱེད། བསྡུ་བའི་ཚིགས་སུ་བཅད་པའོ། སོ་ལུགས་འདི་དེ་ནི་ཤིན་ཏུ་བསྐལ་པ་བྱེ་བ་བརྒྱར་ཡང་རྙེད་དཀའ་ཀླུ་སྒྲུབ་ལུགས་བཟང་བདེན་གཉིས་སྨྲ་བ་དག་མགོན་པོ་ཀླུ་སྒྲུབ་ཀྱི་ལུགས་བཟང་བདེན་པ་གཉིས་སྨྲ་བ་དེ་ཞིང་འདིར་རིང་པོར་མི་ཐོགས་ནུབ་འགྱུར་བས་སོ། རྣམ་དཔྱོད་ཅན་རྣམས་མ་མཐའ་རྗེ་བླ་མའི་བཀའ་དྲིན་གྱིས་དེ་ནི་དེ་འདྲ་བྱུང་ཡོག་པས་སོ། རྣམ་དཔྱོད་ཅན་རྣམས་མྱུར་དུ་བརྩོན་པ། མྱུར་དུ་བརྩོན་འགྲུས་སྐྱེད། བསྡུ་བའི་ཚིགས་སུ་བཅད་པའོ། གཉིས་པ་ལེའུའི་མཚན་ནི་བྱང་ཆུབ་སྤྱོད་པའི་སྤྱོད་པ་ལ་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལེའུ་སྟེ་དགུ་པའོ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པའི་རྣམ་བཤད་རྒྱལ་སྲས་འཇུག་ངོགས་ཞེས་བྱ་བ་ལས་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་ལེའུ་ཞེས་བྱ་བ་སྟེ་ལེའུ་དགུ་པའི་འགྲེལ་པའོ།

སྦྱིན་པ་ལ་སློབ་ཚུལ་བསྔོ་བའི་ལེའུ་ནི་ཡིན་ཟེར་ཡོད་པ་ཡིན་ནོ་མ་ཤེས་གང་པོ་བུ་ཆེན་འདི་ལ་བློ་བཟོ་གསར་པོ་དྲན་སོང་ཨ། སྦྱིན་པ་ལ་སློབ་ཚུལ་བསྔོ་བའི་ཡན་ལག་གི་སྒོ་ནས་བཤད་པ་ལ་ལེའུའི་གཞུང་བཤད་པ་ལེའུའི་མཚན་མོ་དང་པོ་ལེའུའི་གཞུང་བཤད་པ་ལ་གསུམ། འགྲོ་བ་ཀུན་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པར་བསྔོ་བ་མདོར་བསྟན་པ་བསྔོ་བ་རྒྱས་པར་བཤད་པ་བཀའ་དྲིན་རྗེས་སུ་དྲན་པའི་ཕྱག་འཚལ་བ་ས་བཅད་གསུམ། དང་པོ་འགྲོ་བ་ཀུན་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པར་བསྔོ་བས་ས་མདོར་བསྟན་པ་ནི་བདག་གིས་བྱང་ཆུབ་སྤྱོད་པ་ལ་འཇུག་པ་རྣམ་པར་བརྩམས་པའི་དགེ་བ་གང་དེས་འགྲོ་བ་ཀུན་བྱང་ཆུབ་སྤྱོད་ལ་འཇུག་པར་ཤོག། བསྟན་བཅོས་རྩོམ་པ་པོ་བདག་གིས་གསུང་རབ་མཐའ་དག་གི་བརྗོད་པར་བྱ་བའི་དོན། གང་ཟག་གཅིག། སངས་གང་ཟག་གཅིག། སངས་རྒྱས་ཐོབ་པའི་ལམ། འབྲས་བུ་དང་བཅས་པར་སངས་རྒྱས་ཐོབ་པའི་ལམ། འབྲས་བུ་དང་བཅས་པར་བསྡུས་ཏེ་ཟེར་འབྲས་བུ་དང་བཅས་པ་འབྲས་བུའི་སྐོར་ཁ་སང་མྱང་ཡེར་དུ་ཐིག་མང་པོ་ས་ལ་མོ་བསགས་པ། ཡོག་པོ་ཁུ་བྱུག་འཇུག་མྱང་ཡེར་འགྲོ་བའི་རེ་བའང་གང་ཟག་ཡིད་བཞིན་ནོར་དང་སེང་གེར་ནུག། ཏི། འབྲས་བུ་དང་བཅས་པ་བཅས་པར་བསྡུས་ཏེ་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་རྫོགས་པར་ཉམས་སུ་ལེན་པའི་ཚུལ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ཞིབ་ཏུ་ཕྱེ་ནས་བརྩམས་པའི་དགེ་བ་གང་ཐོབ་པ་དེ་དང། བསྟན་བཅོས་འདི་འཆད་པ་དང་ཉན་པ་དང་དོན་སེམས་པའི་དགེ་བ་གང་ཡོད་པ་དེས་འགྲོ་བ་ཀུན་ཀྱང་བྱང་ཆུབ་སེམས་དཔའི་སྤྱོད་པ་ཚུལ་བཞིན་དུ་ཉམས་སུ་ལེན་པ་ལ་འཇུག་པར་ཤོག་ཅིག། ཤོག་ཅིག་པའོ། བློ་གྲོས་རྒྱ་མཚོས་ཞུས་པ་ལས་ཇི་ལྟར་ཆུ་ཐིགས་རྒྱ་མཚོ་ཆེ་ནང་ལྷུང་རྒྱ་མཚོ་མ་སྐམ་བར་དུ་དེ་མི་ཟད་དེ་བཞིན་བྱང་ཆུབ་ཡོངས་བསྔོས་དགེ་བ་ཡང་བྱང་ཆུབ་མ་ཐོབ་བར་དུ་དེ་མི་ཟད་ཅེས་དང་དེ་མི་ཟད་དེ་མི་ཟད་ས་དེར་ཟས་ད་ད་ཀྱང་ཀྱང་སྤངས་དེ་ཚོར་བྱ་བ་ཅེས་དང་གོང་དུ་བཤད་པ་ལྟར། གོང་དུ་བཤད་པ་ལྟར་དགེ་བ་འབྲས་བུ་ཅུང་ཟད་འབྱིན་པ་རྣམས་རྒྱ་ཆེན་པོ་འབྱིན་པ་དང། མ་བསྔོས་ན་བར་སྐབས་སུ་ཟད་པར་འགྱུར་བ་རྣམས་ཀྱང་ནམ་ཡང་མི་ཟད་ཅིང་འཕེལ་བར་འགྱུར་བའི་ཕན་ཡོན་བསམས་ནས། དགེ་བ་ཅུང་ཟད་བྱས་པ་རྣམས་ཀྱང་སེམས་ཅན་གྱི་ཆེད་དུ་བླ་ན་མེད་པའི་བྱང་ཆུབ་ཏུ་བསྔོ་བ་ལ་བརྩོན་པར་བྱའོ། བླ་ན་མེད་པའི་བྱང་ཆུབ་ཏུ་བསྔོ་བར་བརྩོན་པར་བྱ། ཤེར་ཕྱིན་གྱི་མདོ་ལས་དགེ་བའི་རྩ་བ་ཐམས་ཅད་ཀྱང་རྣམ་པ་ཐམས་ཅད་མཁྱེན་པ་ཉིད་མ་གཏོགས་པ། མཁྱེན་པ་ཉིད་མ་གཏོགས་པ་ཉན་ཐོས་དང་རང་སངས་རྒྱས་ཀྱི་སར་ཡོངས་སུ་བསྔོར་མི་འཇུག་པའོ་ཞེས་གསུངས་པ་ལྟར་རོ། དགེ་བ་དེ་ཡང། ལེའུ་དགུ་པ་ནས་བཤད་པ་ལྟར་གྱི་འཁོར་གསུམ་བདེན་མེད་དུ་རྟོགས་པའི་ཤེས་རབ་ཀྱིས་རྩིས་ཟིན་པའི་ངང་ནས་བྱ་ལ། བསྔོ་བ་དང་སྨོན་ལམ་གྱི་ཁྱད་པར་ཆེར་མེད་བསྔོ་བ་དང་སྨོན་ལམ་གྱི་ཁྱད་པར་ཆེར་མེད་མོད་ཀྱི། འདོད་བྱའི་འབྲས་བུ་དོན་གཉེར་གྱི་འདུན་པས་འདོད་བྱའི་འབྲས། འདོད་བྱའི་འབྲས་བུ་དོན་གཉེར་གྱི་འདུན་པས་ཁྱད་པར་དུ་བྱས་པ་སྨོན་ལམ་དང། རྒྱུའི་དགེ་བ་རྣམས་འབྲས་བུ་དེའི་རྒྱུར་བསྔོ་བའི་འདུན་པས་ཁྱད་པར་དུ་བྱས་པ་བསྔོ་བ་ཟེར་བསྔོ་བ་དང་སྨོན་ལམ་གྱི་དོན།

མེད་ས་པོ་ནུ་ག་ཆེར་ཁྱད་པར་མེད་མོད་ཀྱི་འདོད་བྱའི་འབྲས་བུ་དོན་གཉེར་གྱི་འདུན་པས་ཁྱད་པར་དུ་བྱས་ནས་སྨོན་པ། སོ་ཏི་ནི་འཇིག་རྟེན་པ་ང་ཚོ་མེད་པ་རྣམས་ཀྱིས་སངས་རྒྱས་ཀྱི་བསྟན་པ་རྒྱས་པར་ཤོག་སེམས་ཅན་ལ་བདེ་སྐྱིད་ཡོང་བར་ཤོག་སོགས་སྤྱི་དང་རྒྱག་པ་དེ་ཚོ་གང་པོ་སྨོན་ལམ་རྐྱང། བསྔོ་བ་གང་ལ་ཟེར་ན་རྒྱུའི་དགེ་རྩ་འདི་རྣམས་དེ་རིང་བྱས་པའི་དགེ་རྩ་འདི་རྣམས་དེ་ནི་འབྲས་བུ་དེ་ཐོབ་པའི་རྒྱུར་ཤོག་ཟེར་བ་ནི་འབྲས་བུ་དེ་འབྲས་བུ་དེའི་རྒྱུར་འགྱུར་བའི་འདུན་པས་ཁྱད་པར་དུ་བྱས་པ་དེ་ལ་བསྔོ་བ་ཟེར་ལ་དེ་ནི་བསྔོ་བ་དང་སྨོན་ལམ་གྱི་ཁྱད་པར་དེ་ནི་འུ་རེ་ཤ་ཞིམ་པོ་ཡོད་དོ། ཐུགས་སྲེད་པས་སོང་ལ། འདི་ནི་ཡོད་པ་དང་བྲལ་བ་གཉིས་པ་བསྔོ་བ་རྒྱས་པར་བྱ། མདོར་བསྟན་འགོ་ལ་བདག་གིས་བྱང་ཆུབ་སྤྱོད་པ་ལ། བདག་གིས་བྱང་ཆུབ་ཨ། བདག་གིས་བྱང་ཆུབ། བདག་གིས་བྱང་ཆུབ་སྤྱོད་པ་ལ། བདག་གིས་བྱང་ཆུབ་སྤྱོད་པ་ལ། འཇུག་པ་རྣམ་པར་བརྩམས་པ་ཡི། དགེ་བ་གང་དེས་འགྲོ་བ་ཀུན། བྱང་ཆུབ་སྤྱོད་ལ་འཇུག་པར་ཤོག། སྤྱོད་འཇུག་སྨོན་ལམ་གང་པོ་རྒྱབ་མ་ཐུབ་ན་ཚིགས་བཅད།